ནང་པ་སངས་རྒྱས་པའི་གཞུང་འདི་ང་ཚོ་ཁུངས་བཅོལ་ས་དེ་རེད། ཆ་ཚང་བཀའ་འགྱུར་བསྟན་འགྱུར་པུ་ཏི་སུམ་བརྒྱ་ཟེར་གྱི་འདུག་ཚང་མ་ལོག་མགོ་ལ་ཡ་རྒྱ་གར་སྐད་དུ་རྒྱ་གར་སྐད་དུ་རྒྱ་གར་སྐད་དུ་ཟེར་ནས་ཡོད་དེ་ཡོད་རེད། བྱས་ཙང་ང་རང་ཚོ་བོད་པ་ཀོ་ཐུན་མོང་མ་ཡིན་པའི་ད་འབྲེལ་བ་ཅིག་ཨ། འཕགས་བོད་གཉིས་པོ་དེ་ཐུན་མོང་མ་ཡིན་པའི་འབྲེལ་བ་རེད་ཤག་ཅིག་བོད་ཀྱི་དངོས་གནས་དྲང་གནས་ཀྱི་ད་ཨ། རིག་གཞུང་གཏིང་ཟབ་ཡོང་ཡག་དེ་ཚང་མ་ལོག་རྒྱ་གར་ནས་ཚུར་ཡོང་བསྡད་པ་ཅིག་ཆགས་བསྡད་ཡོད་རེད། གཞན་ཡང་སྐལ་བཟང་མཆོག་གིས་བོད་མི་ཚོ་བཙན་བྱོལ་བ་བྱས་ནས་བསྡད་པའི་རིང་འདིར་ཕྱི་ནང་གི་མཐུན་རྐྱེན་མང་པོ་ཞིག་འཚོལ་ཕྱིར་རྒྱ་གར་གཞུང་གིས་གནང་བར་རྒྱ་གར་གཞུང་དང་འབྲེལ་ཡོད་ལས་ཁུངས་ཚོར་ཐུགས་རྗེ་ཆེ་ཞུས་གནང་འདུག། ངས་ནི་ང་ཚོ་བཙན་བྱོལ་བ་བྱས་ནས་བསྡད་པའི་རིང་འདིར་ཕྱི་ནང་གི་མཐུན་རྐྱེན་མང་པོ་ཅིག

མང་ཚོགས། ལྷག་པར་དུ་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་གི་རྣམ་དཔྱོད་དང་རྒྱབ་སྐྱོར་དེ་མེད་ཐབས་མེད་པའི་གནས་སྟངས་ཆགས་བསྡད་རེད། ཐེངས་འདིའི་དེ་འབྲེལ་གི་ཐོག་ནས་ང་ཚོ་བོད་མི་ཚོ་ཡིན་ན་ཡང་རྒྱ་གར་གཞུང་དང། མང་ཚོགས་ལ་བློ་ཉེ་པོ་གནང་ཐུབ་ཡ་དང་ནི་དེ་ག་ནང་བཞིན་གི་རྒྱབ་སྐྱོར་ཐོབ་ཐུབ་ཡ་གི་ང་རང་ཚོ་གོ་སྐབས་ཟིན་ཐུབ་དགོས་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་རེད། རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་ནི་བོད་དོན་རྒྱབ་སྐྱོར་གི་ཚོགས་པ་ཆེ་ཤོས་ཤིག་ཡིན་པས།

Concordia University ལ་ཅིག་གི་ནང་གི Human Rights and Genocide Institute ཅིག་འདུག་དེ་འདྲའི་སྐོར་ལ་ཡང་ཉམས་ཞིབ་བྱེད་མཁན་ཅིག་གིས་ཨ་ནེ་ཕ་གི་ནང་ལ་ཡང་ང་ཚོས་བོད་ཀྱི་སྐོར་ལ་ཡང་གནས་ཚུལ་འགྲེལ་བཤད་བྱེད་དགོས་ཞེས་པའི་ཅིག་དང། དེ་ལ་ཡང་ང་ཚོ་ཟ་ཁང་ཅིག་གི་ནང་ལ་བོད་པའི་ཟ་ཁང་ཡིན་པ་གང་ཞིག་ལ་ཡང་ཕ་གི་ནང་ལ

ཁོང་ལ་འདས་པའི་ཟླ་གཉིས་ལྷག་གི་རིང་ལ་བོད་དོན་དྲིལ་བསྒྲགས་སྐོར་སྐྱོད་ཀྱི་མྱོང་ཚོར་ཇི་འདྲ་བྱུང་བ་བཅར་འདྲི་ཞུས་པ་ལ། ཁོང་གིས་སྤྱི་ཡོངས་ནས་ཡག་པོ་བྱུང་སོང་ལ། ད་དུང་དེ་ལས་ལྷག་ཙམ་བྱེད་ཐུབ་ཀྱི་རེ་བ་བཅངས་ཡོད་པ་གསུངས་གནང།
སྤྱིར་བཏང་གི་ཐོག་ནས་ད་མི་གཅིག་གིས་སོ་སོའི་འགྲོ་སོང་བཏང་སོ་སོའི་འབྲེལ་བ་བཟོས་བྱས་ཕྱིན་པ་རེད་དེའི་སྐབས་ལ་ད་གྲོང་ཁྱེར་ཨ་རི་གི་གྲོང་ཁྱེར་བཅོ་ལྔ་དང།

འདི་ནས་དེར་ལས་ཀ་ཡག་པོ་བྱེད་ཡ་ལེ་ཡ་འདོད་པ་ཁེངས་རྒྱུ་མི་འདུག་བ་ད་དུང་མང་ང་བྱེད་ཐུབ་ན་བསམ་ཡོད་ཡིན་བསམ་པ་ཞིག་འདུག་བ་ངའི་འོ་བུ་འདི་གི་སེམས་ཚོར་དེ་ཞིག་དགོས་ཡོད་ཇི་ལྟར་ད་ཉི་མ་བདུན་ཅུ་དོན་གཅིག་ནང་ལ་གྲོང་ཁྱེར་ཉི་ཤུ་རྩ་གཅིག་སྐོར་ཐད་ཤག་ཚོགས་འདུ་དེ་དཔེར་ན་ཕལ་ཆེར་ལྔ་བཅུ་ང་གཅིག་ང་གཉིས་དེ་འདྲ་ཅིག་བྱུང་ཤག

སོ་སོའི་ཁྱིམ་ཚང་ནང་ལ་ཉིན་གཅིག་མི་གཅིག་བོད་སྐད་རྒྱབ་བྱས་བོད་པའི་ཕྲུ་གུ་གི་བོད་སྐད་མཁྱེན་ཐུབ་ཡ་འདི་ཞེ་པོ་ཅིག་གི་གལ་ཆེན་པོ་རེད་ཤག་མ་གཞི་སྤྱིར་བཏང་ནས་རྒྱལ་སྤྱིའི་ནང་ལ་ཡ་དེ་ཅི་དེ་ས་གནས་གནས་སྤོ་བྱས་བྱས་ལུང་པ་གཞན་པའི་ནང་ལ་ཡ་འགྲོ་བསྡད་མཁན་དེ་ཚོ་ལ་ཨ་ནི་གཞི་རྩའི་ག་རེ་ལབ་སྲོལ་ཡོད་རེད་ཟེར་ན། མི་རབས་གསུམ་པ་ནས་ཨ་ནེ་སོ་སོའི་ཐུན་མོང་མ་ཡིན་པའི་སྐད་རིག་གཞུང་ཆ་ཚང་བརླག་བྱས། གནས་སྤོ་བྱེད་སའི་རྒྱལ་ཁབ་དེའི་གི་རིག་གཞུང་སྐད་ཡིག་དེ་ག་རང་དང་གཅིག་པ་གཅིག་རྐྱང་ཆགས་ཀྱི་རེད་ཟེར་བྱས་ལབ་སྲོལ་ཡོད་རེད། དེ་ཡིན་པས་ནི་ང་ཚོ་ད་ལྟ་འཐབ་རྩོད་པའི་སྤྱི་ཚོགས་ཅིག་རེད། ཨ་རི་དང་ཀེ་ན་ཌ་འདི་མ་ཡིན་པའི་ཡོ་རོབ་རྒྱལ་ཁབ་ཨ་ནི་རྒྱ་གར་ག་པར་ཅིག་སླེབས་ཡོད་ནའི། ང་ཚོ་ང་ཚོའི་ཆོས་དང་རིག་གཞུང་སྐད་ཡིག་རྒྱ་ནག་གིས་ད་བོད་ནང་ལ་ཡ་རྩ་མེད་བཏང་གི་ཡོད་རེད་དེ་ཡིན་པ་སོང་ཙང་ང་ཚོ་གནས་སྤོ་བྱེད་སའི་རྒྱལ་ཁབ་གཞན་པ་དང་བཅས་འདྲ་གི་མ་རེད་ཨ་ནི་ང་ཚོ་ག་པར་ཅིག་སླེབས་ཡོད་ནའི། ད་རྒྱུ་དང་དཔལ་འབྱོར་གོ་གནས་ག་ཚོད་ཅིག་མཐོན་པོ་ཆགས་ཡོད་ནའི་ང་ཚོའི་རྒྱལ་ཁབ་བོད་རེད་ཨ་ནི་མཐའ་མ་ལོག་ས་འདི་བོད་རང་རེད་ང་ཚོའི་ནང། བོད་རེད། ཨ་ནི། དེ་ཡིན་པ་སོང་ཙང་ང་ཚོའི་ཆོས་དང་རིག་གཞུང་ལྷག་པར་དུ་སྐད་ཡིག་མུ་མཐུད་བྱས་ཉར་ཚགས་བྱས་འདི་ང་ཚོའི་གི་ལས་འགན་ཨང་དང་པོ་རེད། ལྷག་པར་དུ་ད་ལྟའི་དུས་ཚོད་ནང་ལ་ཡང་རྒྱ་ནག་གིས་འཆར་གཞི་རང་བཀོད་ནས་བོད་ནང་གི་གཞོན་སྐྱེས་ལ་ཡང་བོད་ཡིག་དང་བོད་སྐད་མ་བསླབ་པ་བྱས་བྱས་རྒྱ་མི་རང་བཟོ་ཡག་གི་ཆེད་དུ་རྒྱ་སྐད་དང་རྒྱ་ཡིག་བསླབ་ཀྱི་ཡོད་རེད་འདི་ང་ཚོ་འཛམ་གླིང་ཁྱོན་ཡོངས་ལ་སྐྱོན་བརྗོད་བྱེད་ཀྱི་ཡོད་རེད་རྒྱ་མིས་འདི་འདྲ་བྱེད་ཀྱི་འདུག་ཡིན་པ་ཡིན་ནའང་རང་དབང་ལུང་པའི་ནང་ལ་ཡང་ཁྱིམ་ཚང་ནང་ལ་ཡ་བོད་སྐད་མ་བརྒྱབ་པ་བྱས་བྱས་བོད་པའི་གཞོན་སྐྱེས་ཀྱིས་ཨ་ནི་བོད་ཡིག་དང་བོད་སྐད་མ་ཤེས་པ་ཡིན་ན་ཨ་ནི་ཞེ་པོ་ཅིག་གི་ཐབས་སྡུག་པོ་དེ་འདྲ་ཅིག་རེད་དེ་ཡིན་པ་སོང་ཙང་ཕྱི་རྒྱལ་རྒྱལ་ཁབ་ནང་ལ་ཡང་ཨ་ནི་བོད་པའི་གཞོན་སྐྱེས་ཀྱིས་བོད་ཡིག་དང་བོད་སྐད་ཤེས་པ་ཙམ་ཁོ་རང་རང་འཐབ་རྩོད་ཀྱི་རིམ་པ་གཅིག་ཆགས་འགྲོ་གི་འདུག་དེ་ཡང་རིམ་པ་ཨང་དང་པོ་ཆགས་འགྲོ་གི་འདུག་བྱས་ཙང་དེ་ཚང་མས་ཀྱི་དེ་ལ་ཡང་དོ་ཁུར་གནང་དགོས་ཡག་དེ་ཞེ་པོ་ཅིག་གི་གལ་ཆེན་པོ་རེད་ཤག།

Hello, my name is Anders Andersen. I've just been receiving the Georg Brunske Award for my role in the so-called uh, Tibet case in Denmark, uh, trying to uh, expose how the Danish uh, police uh, prevented peaceful demonstrations during the state visit of Hu Jintao in 2012. Um, this case just finished uh, last year, actually, after 10 years of work. ད་རེས་བྱ་དགའ་འདི་ལོ་བཅུ་ཡི་རིང་སྨྲ་བརྗོད་རང་དབང་གི་ཐད་འཐབ་རྩོད་བྱས་ཏེ་བྱ་དགའ་ཐོབ་པར་བརྟེན་ནས་གནང་བ་ཞིག་ཡིན་དུས། དྲང་བདེན་ལ་དགའ་བ་དང་བོད་པའི་མི་མང་ཚོར་དགའ་ཚོར་སེམས་འགུལ་གཏོང་ཐུབ་པ་ཞིག་ཡོང་རྒྱུ་ཡིན་པ་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།

བཙུགས་ཡོད་པ་དང་ད་རེས་མཉམ་འབྲེལ་རྒྱལ་ཚོགས་ཀྱིས་གོ་སྒྲིག་གནང་བའི་ཆུའི་ཚོགས་ཆེན་དེ་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་རྩ་གཉིས་ནས་དབུ་བཙུགས་ནས་ཉིན་གྲངས་གསུམ་རིང་ཚོགས་པའི་ཆུའི་ཚོགས་ཆེན་དེའི་ཐོག་གཙོ་བོ་གོ་ལ་ཁྱོན་ཡོངས་སུ་འཚོ་གནས་བྱེད་བཞིན་པའི་འཛམ་གླིང་གི་མི་མང་གི་བདེ་ཐང་དང། ཡར་རྒྱས་དང་འབྲེལ་བ་ཡོད་པའི་ཆུ་གཙང་མའི་ཐོན་སྐྱེད་ཡུན་གནས་ཀྱི་ཆེད་དང། འཐུང་ཆུ་གཙང་མ་བཟོ་ཐབས་དང་ཆུ་དང་འབྲེལ་བའི་འཕྲོད་བསྟེན་དེ་ཡར་རྒྱས་གཏོང་དགོས་པ་བཅས་ཀྱི་གལ་གནད་སྐོར་རྒྱལ་སྤྱིའི་སྐུ་ཚབ་འཐུས་མི་རྣམ་པ་དང་ཆེད་ལས་མཉམ་ཞུགས་པ་བཅས་ནས་བགྲོ་གླེང་གཏམ་བཤད་གནང་ཡོད་པ་དང། ཡང་ཚོགས་ཆེན་དེའི་ཐོག་ནས་ཆུའི་གལ་གནད་ཤེས་པ་དང་ཆུའི་འཛུགས་སྐྲུན་དང་ཡུན་གནས་ཀྱི་ཐད་ལ་རྒྱལ་སྤྱིའི་ཐོག་ནས་འཛིན་སྐྱོང་སྟངས་འཛིན་མཛད་པའི་ཆེད་དུ་དངོས་སུ་ལག་ལེན་བསྟར་བའི་ཆེད་དུ་ལས་འཆར་གཏན་འབེབས་གནང་རྒྱུ་སོགས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཆུའི་ཉིན་མོ་དང་བསྟུན་ནས་དབུ་བཙུགས་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆུའི་ཚོགས་ཆེན། དེའི་དམིགས་ཡུལ་གཙོ་བོ་དེ་ཡིན་པ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆུའི་ཚོགས་ཆེན་དེའི་སྐོར་དྲ་རྒྱའི་ནང་གནས་ཚུལ་སྤེལ་གདའ། ཡང་ད་རེས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆུའི་ཚོགས་ཆེན་དེ་ཨ་རིའི་གྲོང་ཁྱེར་ནིའུ་ཡོག་ཏུ་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་བསྟི་གནས་སུ་ཚོགས་པའི་སྐབས་སུ་ཚོགས་ཆེན་དེ་ལ་བོད་ཀྱི་ཁོར་ཡུག་དང་ལྷག་པར་བོད་ཀྱི་རྒྱུགས་ཆུའི་གནས་ལ་ཆེད་ལས་པ་འབུམ་རམས་པ་བློ་བཟང་དབྱངས་མཚོ་ལགས་ཀྱིས་མཉམ་ཞུགས་གནང་ཡོད་པ་དང་སྐབས་དེ་ལ་རྒྱལ་མཚམས་བརྒལ་བའི་ཆུ་བོའི་གལ་གནད་དང། བོད་ནང་གི་ཆུའི་ཛ་དྲག་གནས་སྟངས་སྐོར་གླེང་སློང་བྱས་ཏེ་གོ་རྟོགས་སྤེལ་རྒྱུ་སོགས་ཀྱི་ཆེད་དུ་མཉམ་ཞུགས་གནང་ཡོད་པ་ཁོང་ལ་བཅར་འདྲི་ཞུ་སྐབས་འགྲེལ་བརྗོད་གནང་གསལ། མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ལྟ་ཆུ་དང་འབྲེལ་བའི་ཚོགས་འདུ་དེ་གནད་འགག་ཆེན་པོ་གཅིག་ཆགས་བསྡད་ཡོད་རེད་གང་ཡིན་ཟེར་ན་ད་དེའི་ཚོགས་འདུ་དེ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་གྱི་རྗེས་ནས་ད་ནི་ད་ལྟ་ཚོགས་འདུ་དེ་དམིགས་བསལ་ཆུ་དང་འབྲེལ་བའི་ཐོག་ནས་ཚོགས་འདུ་ཐེངས་མ་དང་པོ་དེ་ཆགས་ཀྱི་ཡོད་རེད་ད་དེ་གི་ནང་ལ་ད་ང་རང་ཚོ་བོད་པ་གི་ག་རེ་ཟེར་དགོས་རེད་གནད་དོན་དེ་གནད་འགག་དཔེ་ཆེན་པོ་ཆགས་ཀྱི་ཡོད་རེད་ཡིན་ན་ཡང་གནད་དོན་དེ་ནང་ལ་ད་སོ་སོ་རང་གི་བོད་པ་རང་གི་གཅིག་ག་བོད་སྐད་ལ་དཔྱ་བྱས་གཅིག་དྲི་བ་བཀོད་དང་གཏམ་བཤད་བྱས་ཀྱི་དེ་འདྲའི་གཅིག་གི་གོ་སྐབས་དང་དེ་འདྲའི་གཅིག་མ་བཙལ་བ་ཡིན་ན་ཨ་ནི། བོད་པའི་གྱི་གནད་དོན་གྱི་ཐོག་ནས་ཨ་ནི་འདི་ག་ལ་གསུང་བཤད་གནང་མཁན་དང་ཅིག་གྲོས་བསྡུར་བྱེད་མཁན་དེ་འདྲའི་ཡོད་མ་རེད་བྱས་ཙང་ད་ང་རང་འདི་ལ་ཡོང་དགོས་པའི་དམིགས་བསལ་གཙོ་བོ་དེ་ད་བོད་པའི་གྱི་སྐུ་ཚབ་བྱས་ཨ་ནི་ང་རང་ལ་ཡང་ད་ལྟ་ཆུ་དང་འབྲེལ་བའི་ཐོག་ནས་ཚོགས་འདུ་དེ་ཐེངས་མ་དང་པོ་ཆགས་དུས་ཀ་ལ་ཚོགས་འདུ་དེ་ག་འདྲ་འགྲོ་གི་འདུག་ཅིག་མི་དེ་ཚོ་གི་བསམ་ཚུལ་ག་རེ་བཤད་ཀྱི་འདུག་དེ་འདྲའི་གི་ཐོག་ནས་ཅིག་སྦྱང་ཡ་དང་ཨ་ནི་མི་དེ་དང་མཉམ་དུ་ད་གོ་སྐབས་བྱུང་བ་ཡིན་ན་ཨ་ནི་བོད་པའི་གྱི་ཆུ་དང་འབྲེལ་བའི་ཐོག་ནས་གནད་དོན་དེ་ཚོ་ཨ་ནི་གནད་ཡོད་མི་སྣ་དེ་ཚོ་ལ་དྲི་བ་བཀོད་ཡ་དང་དེ་འདྲའི་གི་དང། ཨ་ནི། འདི་དང་མཉམ་དུ་ད་འདི་ལ་ཅིག་ཡང་ཚན་རིག་པ་དང་དེ་འདྲའི་མང་པོ་ཅིག་སླེབས་ཡོད་དུས་ཁོ་རང་ཚོ་མཉམ་དུ་འབྲེལ་བ་བཟོས་ཐུབ་པའི་གི་དེ་འདྲའི་ཅིག་གི་ཁ་ལ་བར་ཐག་གོ་སྐབས་ཅིག་ཚད་དང་དེ་འདྲའི་གི་ཐོག་ནས་སླེབས་པ་ཡིན། ཁོང་ད་རེས་ཉིན་གྲངས་གསུམ་གྱི་རིང་དུ་ཚོགས་ཆེན་དེར་མཉམ་ཞུགས་གནང་བའི་མྱོང་ཚོར་སྐོར་བཅར་འདྲི་ཞུ་སྐབས་སུ། ད་ལྟ་ད། ཉི་མ་གསུམ་པ་དེ་ཆགས་ཀྱི་ཡོད་རེད་ཉི་མ་གསུམ་པ་དེ་ཆགས་ཀྱི་ཡོད་དུས་ཀ་ལ། ཅིག་ད་ཁ་སང་ནས་བརྩིས་པ་ན་ངེད་ཀྱི་ད་ཚོགས་འདུ། རིམ་པ་འདི་འདྲས་ཀྱི་ད་འདུག་ག་ལ་ད་དྲི་བ་ཐེངས་བཞི་ཙམ་ཅིག་གི་བཀོད་ཡས་ཀྱི་འདི་འདྲས་གོ་སྐབས་རག་སོང་ཨ་ནི་ཉིན་དང་པོ་དེ་ལ་ད་དམིགས་བསལ་གྱི་ད་ལྟ་བང་ལ་དེ་ཤི་དང་འདི་འདྲས་ཀྱི་འབྲེལ་བའི་ཐོག་ནས་ཆུ་དང་ཨ་ནི་དེ་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་ད་ལྟ་ཡུ་ཨེན་ཝ་ཊར་ཀོན་བྷེན་ཤོན་ལབ་དུས་ཀ་ལ། ཁོ་རང་ཚོའི་ད་ཆུ་དང་འབྲེལ་བའི་གྲོས་ཆོད་གྲོས་འཆར་དེ་ཡི་གི་ཐོག་ལ། གནད་དོན་གྱི་ཐོག་ནས་ཁོང་ཚོ་གིས་དེ་འདྲའི་གི་ཐོག་ནས་ཡང་བོད་པའི་དང་འབྲེལ་བའི་ཐོག་ནས་ཨ་ནི་དྲི་བ་བཀོད་ཡ་དང་ཨ་ནི་མདང་དགོང་འདྲ་པོ་ཅིག་ཆ་བཞག་པ་ཡིན་ན་ཡང་དམིགས་བསལ་ད་ཆུ་དང་འབྲེལ་བའི་ཐོག་ནས་ཨ་ནི་ཡང་ཅིག་ཆུ་རགས་ཆུ་མཛོད་དང་དེ་འདྲ་རྒྱབ་པ་ཡིན་ན་ཨ་ནི་དེ་གི་ས་གནས་ས་ཐོག་གི་མི་མང་ལ་ག་ཚོད་ཅིག་དཀའ་ངལ་འཕྲད་ཀྱི་ཡོད་པའི་དེ་འདྲའི་གི་ཐོག་ནས་ཡང་ཁྲིམས་ཀྱི་ཐོག་ནས་དེ་གི་ལ་ད་ཐབས་ལམ་ག་འདྲ་བཙལ་དགོས་ཡོད་མེད་ཀྱི་དེ་འདྲའི་གི་གནད་དོན་ཅིག་རེད་དེའི་སྐབས་ལ་ཡང། ང་རང་ཚོ་བོད་པ་དང་འདི་འདྲའི་གི་ཐོག་ནས་ཡང་འདི་འདྲའི་གི་ཐབས་ལམ་ཡོད་རེད་པས་གལ་སྲིད་རྒྱ་ནག་གིས་བོད་ནང་ལ་ཅིག་འགྲོ་བ་མིའི་ཐོབ་ཐང་དང་འདི་འདྲའི་གི་ཅིག་གོ་སྐབས་ཅིག་མེད་པ་ཡིན་ན་ཨ་ནི་ཁྲིམས་འདི་ཅིག་ཁྲིམས་གི་ཐོག་ནས་ག་འདྲ་བྱས་ནས་གནད་དོན་འདི་ཡར་བླངས་ཐུབ་ཀི་ཡོད་མེད་འདི་འདྲའི་གི་ཐོག་ནས་དྲི་བ་ཅིག་བཀོད་པ་ཡིན། དེ་རིང་འདྲ་པོ་ཅིག་ཆ་བཞག་པ་ཡིན་ན་ཨ་ནི་ད་དམིགས་བསལ་གི་ད་ཚོགས་འདུ་འདི་དཔེ་ཆེན་པོ་ཅིག་རེད་འདུག་གང་ཡིན་ཟེར་ན་ད་རྒྱ་ནག་དང་ཨ་ནི་ཡུ་རོབ་གི་བར་ལ་ཁོ་རང་ཚོ་ཆུ་དང་འབྲེལ་བའི་ཚོང་འབྲེལ་དང་འབྲེལ་བའི་འདི་འདྲའི་གི་ཐོག་ནས་ཁོ་ཚོ་གི་ཚོགས་འདུ་དེ་ཚོགས་ཡོད་དུས་ག་ལ་ཨ་ནི་རྒྱ་ནག་རང་གི་ཨ་ནི་ཆུ་གི་ག་རེ་ཟེར་དགོས་རེད་ད། Minister རེད་ཨ་ནི་དེ་ནས Vice President ད་ལྟ Water Resource གི Minister ཁོ་རང་ཚོ་གཉིས་ཀ་ཕལ་ཆེར་ཕི་གི་ལ་ཚོགས་འདུ་ནང་ལ་འདུག་ཡིན་ནའི་གེ་ད་དེ་རྗེས་ལ Minister དེ་ཨ་ནི་ག་རེ་ཟེར་དགོས་རེད་ད་ཁོ་རང་གི་གཏམ་བཤད་བྱས་ཚར་བ་དང་འགྲོ་སོང་ཡིན་ནའི Vice Minister དེ Vice President དེ་ཨ་ནི་ཕི་གི་ལ་བསྡད་འདུག་ཨ་ནི་ང་རང་གི་ད་ཁོ་རང་ཚོ་གི་ད་གཏམ་བཤད་དེ་བྱས་ཚར་བ་ཡིན་ད་ལམ་སང་ཨ་ནི། ད་དྲི་བ་མི་གཅིག་ལ་མི་སུ་བཀོད་ཡས་ཡོད་མེད་ལབ་དུས་ག་ལ་ངས་གི་ལམ་སང་ད་ག་རེ་ཟེར་དགོས་རེད་ཅིག་དྲི་བ་དེ་ད་བོད་ནང་ལ་ད་རྒྱ་ནག་གི་དམིགས་བསལ་གི་ད་ཆུ་བོ་ཆེ་ཁག་དེ་འདྲས་མང་པོ་ཞེ་པོ་ཅིག་ལ་ཨ་ནི་ཆུ་མཛོད་དེ་འདྲས་རྒྱབ་བྱས་ཨ་ནི་བོད་གི་ཁོར་ཡུག་ལ་དཔེ་སྡུག་པོ་ཤུགས་ཆེན་པོ་འགྲོ་གི་ཡོད་རེད་ཨ་འདི་དང་མ་ཟད་བོད་གཅིག་པོ་མ་རེད་ཁྱིམ་མཚེས་རྒྱལ་ཁབ་དེ་ཚོ་ལ་དཀའ་ངལ་དཔེ་ཤུགས་ཆེན་པོ་འཕྲད་གི་ཡོད་རེད་འདི་དང། དེ་གི་སྒང་ལ་དང་ཨ་ནི་དེ་ནས་ད་རྒྱ་ནག་དང་ད་ཨ་ནི་རྒྱལ་སྤྱིའི་གི་ཆུ་དང་འབྲེལ་བའི་གྲོས་ཆོད་དེ་ལ་ཨ་ནི་མཚན་རྟགས་ག་རེ་བྱས་ནས་བརྒྱབ་མེད་པས་དེ་འདྲའི་གི་གནད་དོན་བྱེད་དུས་ཁོང་ཚོ་གི་ཨ་ནི་ཅིག་ལན་གསལ་བོ་ཡོད་ན་མེད་ན་འདྲ་བོ་དེ་འདྲའི་ཅིག་བརྒྱབ་སོང་ཡིན་ནའི་ད་གནད་འགག་དེ་ག་རེ་རེད་འདུག་ཞུ་བ་ཡིན་ན་ཅིག་རྒྱ་ནག་ཡིན་ན་རེད་བོད་པའི་གི་སྐུ་ཚབ་བྱས་ཏེ་བོད་པའི་གི་གནད་དོན་དེ་ཁོང་ཚོ་གི་ཐོག་ལ་གླེང་ཐུབ་བ་དང་དྲི་བ་དྲི་ཐུབ་བ་དང་ཨ་ནི་ཁོ་རང་ཚོ་གི་དེ་ག་ལ་བསམ་བློ་གཏོང་ཡ་དང་དེ་འདྲའི་གི་ག་ལ་འོར་ད་གོ་སྐབས་དང་གནད་འགག་ཅིག་ཆགས་འདུག་ཞུ་ཡ་ཡིན།

ཆུ་དང་འབྲེལ་བའི་ཐོག་ནས་ལས་ཀ་བྱེད་མཁན་ཡིན་ན་རེད་སྲིད་ཇུས་བཟོ་མཁན་ཡིན་ན་རེད་ཉམས་ཞིབ་བྱེད་མཁན་ཡིན་ན་རེད་ཚང་མས་ཀྱི་གླེང་དུས་ག་ལ་བོད་པའི་གི་གནད་དོན་དེ་ང་རང་གི་ད་བཤད་པ་ཡིན་ན་བོད་པའི་གི་གནད་དོན་དེ་བོད་པ་གི་མ་བཤད་ན་སུ་གང་ཅིག་གི་དེ་ག་ལ་ཅིག་ག་བཤད་མཁན་དེ་འདྲས་མི་འདུག་བྱས་ཙང་ཨ་ནི་ག་རེ་ཟེར་དགོས་རེད་ད་གོ་སྐབས་ག་བ་བྱུང་བ་ཡིན་ན་བོད་པའི་གི་གནད་དོན་དང་བོད་ནང་ལ་གནས་སྟངས་ག་འདྲས་བྱུང་གི་ཡོད་པ་དང་རྒྱ་ནག་གི་དེ་ག་ལ་སྲིད་ཇུས་ག་འདྲས་འཛིན་གི་ཡོད་པའི་དེའི་ཐོག་ལ་མང་ཚོགས་དཀྱིལ་ལ་དྲི་བ་བཀོད་ཐུབ་བ་དང་གཏམ་བཤད་བྱེད་ཐུབ་བའི་དེ་འདྲས་གི་ཅིག་བྱེད་དགོས་ཡ་དང་དེ་འདྲས་གི་གནས་སྟངས་ཅིག་ང་རང་གི། མཐོང་གི་འདུག་ཨ་ནི་ད་ང་རང་གིས་ད་དེ་ལ་ཚོགས་འདུ་དེ་ད་བཅར་བྱས་ག་རེ་ཟེར་དགོས་རེད་ད་སྤྱིར་བཏང་གཅིག་གི་རེ་བ་ལ་ནི་ད་ཚོགས་འདུ་དེ་མང་ཆེ་དེ་འདྲའི་འདྲ་བོ་ཅིག་ག་ལ་བར་ད་ཆགས་ཀྱི་ཡོད་དུས་ག་ལ་ཅིག་གྲུབ་འབྲས་ཤུགས་ཆེན་པོ་ཐོན་གི་རེད་བསམ་ཡ་རེ་བ་ད་ཨ་ནི་ད་གལ་ཤུགས་ཆེན་པོ་མི་འདུག་གང་ཡིན་ཟེར་ན་བོད་པའི་གི་གནད་དོན་དེ་ད་ལྟ་རྒྱལ་ཁབ་ཅིག་མེད་ཡོད་དུས་ག་ལ་གཞུང་འབྲེལ་གི་སྐུ་ཚབ་ཅིག་མེད་པའི་གནད་དོན་གི་སྒང་ལ་ཅིག་ཆགས་ཀྱི་ཡོད་རེད་ཨ་ནི་བོད་པ་དེ་སྤྱིར་བཏང་ཁོ་རང་གི་ཆབ་སྲིད་ཀྱི་གནད་འགག་ཅིག་ཆགས་དུས་བོད་ཟེར་བ་དང་ཨ་ནི་མི་ཁ་ཤས་པའི་ལམ་སང་གཅིག་གི་ཆབ་སྲིད་དང་འབྲེལ་བ་ཆགས་ཀྱི་ཡོད་བ་གི་དང་གཅིག་གི་འདྲོགས་འགྲོ་ཡས་གི་འདི་འདྲའི་གི་གནས་སྟངས་ཅིག་ཆགས་ཀྱི་འདུག་ཡིན་ན་ཡང་ད་སེམས་ནང་ལ་ད་གལ་ཆེ་ཤོས་དེ་ག་རེ་ཞུ་བ་ཡིན་ན་ད་སོ་སོ་གི་གཅིག་གོ་སྐབས་ག་དུས་རག་བ་ཡིན་ན་གི་བོད་པའི་གི་གནད་དོན་དེ་དྲི་བ་དང་གླེང་མོལ་བྱེད་ཐུབ་པའི་གི་འདི་འདྲའི་གཅིག་གི་ག་ལ་གནང་ཐུབ་བ་ཡིན་ན་ངས་གི་ཡག་པོ་མཐོང་གི་འདུག་ཞུ་བ་ཡིན། དེ་ཡང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་རྩ་གཉིས་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆུའི་ཉིན་མོ་འཛམ་གླིང་གི་ཆུའི་ཉིན་མོའི་ཚོགས་ཆེན་དེ་ཨ་རིའི་གྲོང་ཁྱེར་ནེའུ་ཡོག་ཏུ་རྟེན་གཞི་བྱས་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་བསྟི་གནས་དེ་ལ་ཚོགས་པའི་ཉིན་དང་པོ་ལ་དབུ་འབྱེད་ཀྱི་མཛད་སྒོ་དེ་ཚུགས་པའི་སྐབས་སུ་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་སྐུ་ཞབས་ཨན་ཏོ་ནི་ཡོ་གུ་ཏེ་རེས་མཆོག་གིས་གསུངས་དོན་ལ། Water is humanity's lifeblood, from the food we eat to the ecosystems and biodiversity

ཚོགས་འདུ་གཏོང་གི་ཡོད་པ་ཙམ་དུ་མ་ཚད་རྒྱལ་ཁབ་ཀྱི་དཔལ་འབྱོར་དང་སོ་ནམ་ཞིང་ལས་དང་བཟོ་ལས་ཐོན་སྐྱེད་དང། མིའི་ལུས་ཁམས་བདེ་ཐང་དང་འཕྲོད་བསྟེན་དང་རང་ཉིད་ཀྱི་འཚོ་གནས་ལ་ཡང་ཆུ་ནི་མེད་དུ་མི་རུང་བ་གལ་གནད་ཆེ་བ་ཞིག་ཡིན་པའི་སྐོར་དབུ་འབྱེད་ཀྱི་མཛད་སྒོའི་ཐོག་གཏམ་བཤད་གནང་གདའ། ཀྱིས་ཨ་རི་གྲོང་ཁྱེར་ནེའུ་ཡོག་ཏུ་མཉམ་འབྲེལ་རྒྱལ་ཚོགས་ཀྱི་ཆུའི་ཚོགས་ཆེན་དེ་ཚུགས་ཡོད་པ་དང་དེའི་ཐོག་བོད་མི་ཆུ་དང་ཁོར་ཡུག་གི་ཆེད་ལས་པས་ཟུར་ཉན་དུ་མཉམ་ཞུགས་གནང་ཡོད་པའི་སྐོར་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལགས། རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ།